ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་ཨེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཨོ་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང།

འབྲས་བུ་འདི་ཚོ་ཟ་ན་འགྲིག་གི་རེད། འབྲས་བུ་ཚང་མ་ཁྱེད་རང་གི་འདོད་པ་ཡོད་པ་ཟ་ན་འགྲིག་གི་རེད། ཡིན་ན་ཤིང་སྡོང་གཅིག་གི་འབྲས་བུ་ཟ་ཆོག་གི་མ་རེད།

ཀྱི། འགྲོ་མགོན་གྱི་ཐོག་ལ་ཁོ་ཚོའི་གི་མི་ཞིག་བཟོས་པ་རེད། དེ་མི་དེ་བཟོ་བའི་སྐབས་ལ། ཁོ་ཚོའི་གི། མི་གི། རྩིབ་མ་ཞིག་གི་བཏོན་ནས་ཨོ་ལེ་གི་དེ་ནི་བུད་མེད་ཞིག་བཟོས་པ་རེད། དེ་བུད་མེད་དང་ཁྱོ་ག་གི་སྣ་ཁུག་ལ། དེ་ནི་འཇིག་རྟེན་གི་འགྲོ་སྟངས་གི་དབུགས་ཞིག་བླུགས་པ་རེད། དེ་བླུགས་ཏེ་ཁོ་ཚོ་གིས་ཀྱང་མི་རང་རང་བཞིན་གྱི་འགྲོ་སྟངས་ཅིག་བཟོས་པ་རེད། ཨོ་ད་དེ་བཟོས་ནས་ཁོ་ཚོ་ལ་ཨང་ད་འདི་གི་ཤིང་ཏོག་ཡོད་ས་ནང་ལ་ཁོ་ཚོ་ལ་བཞག་པ་རེད། ཨོ་འདི་ཤིང་ཏོག་དེ་ཡག་པོ་སྲུང་ཨང་བྱས་ནས་ཁོ་ཚོས་ད་དེ་ཤིང་ཏོག་དེ་ལ་བདུད་ཀྱི་སྦྲུལ་དེ་འོང་ནས་སར་པ་དང་བདུད་དེ་འོང་དེ་དེ་ནས་ང་ཚོས་འདི་བཟའ་ན་འགྲིག་གི་རེད་འདི་ལ་ཁྱད་པར་ཅི་གང་ཡང་ཡོད་མ་རེད།

དེ་སྡིག་པ་དག་བཞག་ཐོག་ལ་ཁོང་ཚོ་ཚེ་འདི་ལ་ཚེ་འདི་གི་འཛམ་བུ་གླིང་གི་འགྲོ་སྟངས་ལ་མི་མང་ཚང་མས་གི་སྡིག་པའི་གི་དག་པ་ལ་ཡབ་ཡེ་ཤུ་འོ་རང་མི་མང་ཚང་མས་སྡིག་པ་བྱས་ནས་དེ་སྡིག་པ་དེ་དག་བཞག་ཐོག་ལ་ཁོང་ཚོ་དེ་ནས་གྲོངས་པ་ཡིན་པ་རེད་དེ་གྲོངས་ནས་ཡང་ཞག་པོ་ཉི་ཤུ་རྩ་བཞི་དེ་སྡོད་ནས་ཁོ་ཚོ་ལྷ་ཡི་ཞིང་ཁམས་དུ་ཕེབས་པ་ཡིན་པ་རེད་མེད་དེ་ཁོ་ཚོས་ད་ལྟ Bible ནང་ལ་གསུངས་ཏེ་ཡོད་པ་རེད་འོ་ད་འདི་གི་འགྲོ་སྟངས་འདི་འདི་གི་སྡོད་སྟངས་འདི་མི་མང་ཚང་མས་གི་གསན་ཞུ་རོགས་གནང་ཡབ་ཡེ་ཤུ་གི་འགྲོ་དོན་ལ་ཁོ་ཚོས་གི་བཟོ་ཁྱོག་རེད་ཁོ་ཚོས་གི་འཇིག་རྟེན་གོ་དེ་ཡབ་དཀོན་མཆོག་གི་བཟོ་གནང་ཁྱོག་ཡིན་པ་རེད་འདི་བཟོ་བའི་སྐབས་ལ་ད་སྡིག་པ་དག་ཡས་དང་འགྲོ་སྟངས་ཅི་ཐམས་ཅད་དེ་ཐོག་ལ་ཡབ་ཡེ་ཤུ་འདི་འཛམ་བུ་གླིང་ལ་བརྫངས་པ་རེད་དེ་ནི་མི་མང་ཚང་མའི་སྡིག་པ་དེ་ཁོ་ཚོའི་ཀ་དག་པ་རེད་ཁོ་ཚོའི་ཀ་བཀའ་གང་གནང་ང་དེ་ལ་འོ་རང་འགྲོ་དགོ་དགོ་ཡོད་དོ་ཅི་དེ་ནི་ཤི་ཉག་ལ་ཚེ་འདི་ཚེ་ཧ་ལོག་གཉིས་ཀ་རང་ལ་ཕན་ཐོག་པོ་ཡོད་མེད་དེ་དཀོན་མཆོག་གིས་འོ་རང་ལ་གསུངས་གནང་དེ་ནོ།

Bible ནང་ལ་ཡོད་མཁན་གྱི་གསུང་རབ་ཚང་མ་མེད་དེ་དུས་ཚོད་དེ་རིང་དེ་རིང་གི་ལས་རིམ་དུས་ཚོད་དེ་རིང་རྫོགས་རྗེས་བྱས་སོང་དེ་རིང་གི་ལས་རིམ་ལ་མི་མང་རྣམ་པ་ཚོ་ཕེབས་ཕེབས་གནང་དེ་འདི་ལ་ང་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡང་ཨ་ས་གི sandesh དང་འགྲོ་སྟངས sandesh མ་ཡ་གི sandesh

ད་དེ་ནི་ཨང་དང་པོ་ཁོ་ཚོས་གསུངས་པའི་གསུང་རབ་དེ་དེ་ནི་ཏེ་རེ་ག་ཧ་གོ་ཐན་དེ་དེ་བེ་ཟ་ཆུང་ཆུང་དང་མི་ཤ་ར་དང་ཤར་མ་དེ་ནི་རྒད་པོ་རྒད་མོ་རྒན་རྒོན་ཅི་ཚང་གོ་ག་ཧ་གོ་དགོས་ཡོད་རེད་ཏེ་རེ་ག་ཧ་གོ་གོ་ན་དེ་ནི་འཛམ་བུ་གླིང་གི་མི་མང་ཏེ་རེ་ག་ཧ་གོ་ཆོག་མ་ན་དེ་ནི། ཐེངས་གཉིས་པ་ལ་ཡབ་ཡེ་ཤུ་ཡང་འདི་གའི་འཛམ་བུ་གླིང་ལ་འོང་གི་ཡོད་མེད་དེ་བོད་པ་རྣམས་ལ་སྤྲད་འདོད་ཡོད་པ་རེད་ཨོ་ད་འདི་གའི་འགྲོ་སྟངས་ཀྱི་ཐོག་ལ་འོ་རང་མི་མང་ཚང་མ་དེ་ཉན་དགོས་ཀྱི་རེད་ད་འདི་གའི་ཁོ་ཚོའི་གི་འདི་གའི་བཀའ་དེ་དེ་ནས་མི་མང་ཚང་མ་ལ་སླེབས་ཁུག་ན་དེ་དེ་ལ་ཡག་ཤོས་རེད་ད་འོ་རང་གི་ད་ལྟ་ཧ་གོ་རེད་ཅེས radio ནང་ལ་ཧ་གོ་ན་རང་གི་གཅིག་གི་ཧ་གོ་དེ་ཆོག་ཡོང་རེད་རང་གི་ཧ་གོ་ན་རང་གི་བེ་ཟ་གཅིག་ལ་བཤད་དགོས་ཀྱི་རང་གི་རྒད་མོ་གཅིག་ལ་ཨོ་ད་ཡབ་དཀོན་མཆོག་གི་འགྲོ་སྟངས་འདི་ནོ་ཡབ་ཡེ་ཤུ་གི་འདི་གསུངས་འདི་ནོ་ད་ལྡི་ལི་དཔེ་མི་མཛད་ཡག་པོ་ནོ་མི་དེ་མི་མང་ནི་རང་གི་ཡང་ཁྱིམ་མཚེས་ལ་གཅིག་ལ་བཤད་རང་གི་ཁྱིམ་མཚེས་གི་ཡང་གཞན་དག་གཅིག་ལ་བཤད་དེ་ནི་ཅི་ཚང་གོ་ལ་བཤད་དེ་འགྲོ་ཁོ་ན་དེ་ནི་ཏེ་རེ་ག་ཧ་གོ་གོ་གོ་ཡར་བྱེད་དེ་ནི་ཏེ་རེ་ག་ཧ་གོ་གོ་གསུངས་ནི་འདི་མི་མཛད་ཡག་པོ་གཅིག་གང་ཡང་ཡོང་མར་བྱེད་མི་དེ་ཁོ་ཚོས་གསུངས་གནང་དེ་ཡོ་ཨར་བྱེད། མི་དམངས་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་རང་གི་གཅིག་གི་ཧ་གོ་དེ་མི་འདི། དེ་ནི་ཏེ་རེ་ལ་རང་འདི་སྐྱལ་གོ་གོའི་དེའི་འདི་ར་ཡབ་ཡེ་ཤུ་གི་འགྲོ་སྟངས་རེད་ཡབ་ཡེ་ཤུ་གསུངས་པའི་གི་གསུང་རབ་དེ་ད་རང་གི་ད་ལྟ་བ་རང་གི་མི་འདི་ར་ཐུ་བོ་དེ་བྱས་མ་གོ་གོ་ཡོད་རང radio ནང་ལས་གི་མི་ལ་མ་གོ་བར TV ནང་ལས་མི་ལ་མ་གོ་བར་བྱས་དེ་ནི་རང་གི་ཚགས་པར་དང་རང་གི་འགྲོ་སྟངས་དང་ཆེ་བསྟོད་དང་ཅི་ཚང་གོ་གི་ཐོག་ནས་མི་དམངས་ལ་རང་གི་སྟེར་ཁུ་གོ་གོ་ར་བྱས་གོ་རང་གི་དེ་སྐྱལ་གོ་གོ། དེ་ལས་དཔེ་མི་འཛད་ཡག་པོ་ཞིག་ཁོང་ཚོའི་བཀའ་དེ་ཏེ་རེ་ག་ཉན་ཁུ་བ་རང་གཅིག་གི་ཧ་གོའི་ཇོ་ཡོང་བར་བྱེད་རང་གི་ཧ་གོའི་ཆོས་ཡོང་བར་བྱེད་རང་གི་ཧ་གོའི་ནི་རང་གི་མི་མང་ཚང་མ་རང་གི་ཁྱིམ་ཚང་དང་གདོང་ལ་ཁྱིམ་ཚང་དེ་ལ་ཧ་གོ་བཅུག་བར་བྱེད་དེ་ནི་ཁྱིམ་ཚང་ནས་དེ་ནི་རང་གི་ཕི་གི་རང་གི་ཁྱིམ་མཚེས་གོ་ཉིས་དེ་ནི་ཁྱིམ་མཚེས་གོ་ཉིས་རང་གི་ཡུལ་ཡུལ་ལས་གི་རང་གི་དེ་ནི་ཧ་ཚིག་གི་འོ་དེ་ཡ།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཨོ་ནས་མི་མང་ཚང་མས་ཀྱི་བར་ལ་གསན

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།